རྒྱལ་ཁབ་གསར་པ་ཞིག་ནང་གཞིས་ཆགས་པར་དཀའ་ངལ་ཆེ་ཆུང་མི་འདྲ་བ་མང་པོ་ཡོད། ཁང་པ་འཚོལ་རྒྱུ་དང། ཤེས་ཡོན་མཁོ་སྒྲུབ། ལས་ཀ་འཚོལ་རྒྱུ་སོགས་ཀྱི་སེམས་ངལ་ལ་བརྟེན་ནས་སེམས་ཁམས་ལ་ཕོག་ཐུག་ཡོང་བའི་ཉེན་ཁ་ཆེན་པོ་ཡོད། དེར་བརྟེན། ཨོས་ཏྲེ་ལི་ཡའི་ནང་རིན་མེད་ཐོག་ཁྱེད་རང་གི་སེམས་ཁམས་འཕྲོད་བསྟེན་གྱི་ཆེད་དུ་རོགས་སྐྱོར་ལེན་ཆོག། ལོ་ལྟར་ཨོས་ཏྲེ་ལི་ཡའི་མི་གཅིག་ཆ་ལྔ་ལ་སེམས་ཁམས་མི་བདེ་བའི་ནད་འདྲ་མིན་ན་བཞིན་ཡོད། Ruth Das ལགས་ནི་ཨོས་ཏྲེ་ལི་ཡའི་སེམས་ཁམས་འཕྲོད་བསྟེན་ལས་ཁུངས་ཀྱི་ལས་བྱེད་ཅིག་ཡིན། ཁོང་མོས་སེམས་ཁམས་ཀྱི་ནད་ན་ཚུལ་འདྲ་མིན་མང་པོ་ཡོད་ཅེས་འགྲེལ་བརྗོད་གནང་བར།

ཡང་མི་འགའ་ཤས་ལ་སེམས་འཚབ་དང་སེམས་ཁྲལ་ཆེ་བས་ཉིན་རེའི་བྱ་གཞག་ལ་དབྱིངས་མེད་པར་འགྱུར་བའང་ཡོང་གི་ཡོད། དེ་བཞིན། ཁོ་ཚོར་ཁ་ལག་ཟ་སྙིང་མི་འདོད་པ་དང། ནང་མིར་སེམས་ཁྲལ་ལངས་པ་སོགས་ཡོང་གི་ཡོད། གཅིག་བྱས་ན་ཁོ་ཚོ་ཨོས་ཏྲེ་ལི་ཡར་མ་སླེབས་གོང་གི་མི་ཚེའི་ནང་དཀའ་སྡུག་མང་པོ་མྱངས་མྱོང་བའི་རྐྱེན་གྱིས་སེམས་ཁམས་འཁྲུགས་པ་ཡིན་སྲིད་ཅེས་གསུངས། Bronwyn Hall ལགས་ནི། སེམས་ཁམས་མི་བདེ་བའི་གནད་དོན་ཐོག་ལས་འགུལ་སྤེལ་མཁན་གྱི་ཚོགས་པ། Beyond Blue། ཞེས་པའི་སྤྱི་ཚོགས་ཞབས་ཞུའི་སྡེ་ཚན་གྱི་འགོ་འཛིན་ཡིན། ཁོང་མོས། རྒྱལ་ཁབ་གསར་པ་ཞིག་གི་རིག་གཞུང་ལ་གོམས་འདྲིས་བྱེད་པའི་བརྒྱུད་རིམ་ནང་སེམས་ཁམས་འཁྲུགས་པའི་ཉེན་ཁ་ཡོད་ཅེས་ཁོང་མོས་གསུངས་དོན། Often it's the stress or the complications of རྒྱལ་ཁབ་གསར་པའི་ནང་ཐོག་མར་གཞིས་ཆགས་དུས་སེམས་འཚབ་དང་སེམས་ཁྲལ་ཆེ་བས་སེམས་ལ་ཕོག་ཐུག་ཡོང་ངེས་ཡིན་ཏེ་དཔེར་ན། སྐད་ཡིག་གསར་པའི་ཐོག་ནས་ཤེས་ཡོན་སྦྱང་རྒྱུའི་གོ་སྐབས་དང་ལས་ཀ་འཚོལ་རྒྱུའི་གོ་སྐབས་བཙལ་དགོས་པ་མ་ཟད། ཕྲུ་གུའི་བདེ་འཇགས་དང་རྒྱལ་ཁབ་དེའི་ཁྲིམས་ཀྱི་འགྲོ་སྟངས་འགྲོ་ལུགས་སོགས་ཤེས་དགོས་དུས་སེམས་ཁུར་དང་སེམས་ངལ་ཤུགས་ཆེན་པོ་ཡོད། གང་ཡིན་ཟེར་ན་འགྲོ་སྟངས་འགྲོ་ལུགས་ཚང་མ་རང་ཉིད་ཀྱི་ལུང་པ་དང་མི་འདྲ་བ་ཡིན་པས་གསར་དུ་སྦྱོང་དགོས་པ་ཆགས་ཡོད་ཅེས་གསུངས། ཨོས་ཏྲེ་ལི་ཡར་གསར་དུ་འབྱོར་མི་མང་ཆེ་བར་ལུང་པ་དེའི་ནང་ཁོང་ཚོའི་རོགས་སྐྱོར་ཡང་དག་པ་སྤྲོད་མཁན་སུ་ཡང་མེད་ཅེས་དང་ཡཱང་ཧོ་ལགས་ཀྱིས། རང་ཉིད་ཀྱི་ནང་མི་དང་ངོ་ཤེས་ཚང་མ་བཞག་ནས་ལུང་པ་གསར་པའི་ནང་གཞིས་ཆགས་སྐབས། རང་ཉིད་སེམས་སྟེང་གི་སྐད་ཆ་དང་དཀའ་ངལ་རྣམས་ཤོད་ས་སུ་ལའང་མེད། གང་ཡིན་ཟེར་ན་ལུང་པ་གསར་པའི་ནང་མི་ངོ་ཤེས་པར་དུས་ཚོད་མང་པོ་འགོར་གྱི་ཡོད་པ་མ་ཟད། རང་ཉིད་ལ་སྔ་ས་ནས་སེམས་ངལ་ཡོད་ན་ལུང་པ་གསར་པའི་ནང་གཞིས་ཆགས་སྐབས་དཀའ་ངལ་འཕྲད་ནས་སེམས་ངལ་ཇེ་སྡུག་ཏུ་འགྲོ་ངེས་རེད། སྤྱི་ཚོགས་འགའ་ཤས་སུ་སེམས་ཁམས་དང་འབྲེལ་བའི་མཐུན་སྦྱོར་ཉུང་ཤས་ལེན་གྱི་ཡོད་ཀྱང་ཚང་མས་སེམས་ཁམས་འཕྲོད་བསྟེན་གྱི་མཐུན་སྦྱོར་དེ་རིན་མེད་ཐོག་སྐད་ཡིག་མི་འདྲ་བ་མང་པོའི་ཐོག་ནས་ལེན་རྒྱུ་ཡོད་པ་ངེས་པར་དུ་ཤེས་རྟོགས་དགོས་པ་གལ་ཆེ། Ruth ལགས་ཀྱིས་གལ་སྲིད་ཁྱེད་ལ་སེམས་ཁམས་མི་བདེ་བའི་དཀའ་ངལ་འཕྲད་ཚེ་དང་ཐོག་རང་ཉིད་ཀྱིས་རྒྱུན་དུ་བསྟེན་གཏུགས་བྱེད་སའི་སྨན་པའི་སར་བཅར་དགོས་ཞེས་ཁོང་མོས་གསུངས་དོན། དང་ཐོག་ཁྱེད་ཀྱིས་རང་ཉིད་ཀྱི་ཉེ་འགྲམ་དུ་ཡོད་པའི་སྨན་པར་བསྟེན་དགོས། གལ་སྲིད་ཁྱེད་ཀྱིས་དབྱིན་སྐད་གོ་བརྡ་ཡག་པོ་འཕྲོད་ཀྱི་མེད་ན་སྨན་པ་དོ་བདག་ལ་ཞུས་ཆོག། སྨན་པས་ཁྱེད་ཀྱི་ལུང་པའི་སྐད་རིགས་ཤེས་མཁན་གྱི་སྐད་སྒྱུར་བ་གྲ་སྒྲིག་བྱེད་ངེས་རེད་ལ་སྨན་བཅོས་གང་དགོས་པ་ལམ་སྟོན་ཡང་གནང་ངེས་རེད། རང་ཉིད་ཨོ་སི་ཀྲི་ལི་ཡའི་ས་ཁུལ་གང་དུ་གནས་ཡོད་མེད་ལ་གཞིགས་ནས་ཁྱེད་ཀྱིས་སེམས་ཁམས་འཕྲོད་བསྟེན་གྱི་རོགས་སྐྱོར་འདྲ་མིན་བླངས་ཆོག། སེམས་ཁམས་འཕྲོད་བསྟེན་གྱི་ཞབས་ཞུ་དེ་སྐད་རིགས་འདྲ་མིན་ཐོག་ནས་མཁོ་སྤྲོད་གནང་གི་ཡོད། ཕྱི་མི་གཞིས་སྤོ་བ་དང་སྐྱབས་བཅོལ་བ་རྣམས་ལ་དམིགས་པའི་སེམས་ཁམས་འཕྲོད་བསྟེན་ཞབས་ཞུའི་མཐུན་རྐྱེན་བསྐྲུན་ཡོད། ལྷག་པར་དུ། New South Wales དང Queensland། Victoria མངའ་སྡེ་ནང། དབྱིན་སྐད་དང་སྐད་རིགས་གཞན་རྣམས་སེམས་ཁམས་འཕྲོད་བསྟེན་གྱི་ཞབས་ཞུའི་མཐུན་སྦྱོར་འདྲ་མིན་བསྐྲུན་ཡོད། གལ་སྲིད་ཁྱེད་ལ་སེམས་ཁམས་མི་བདེ་བའི་དཀའ་ངལ་འཕྲད་བཞིན་ཡོད་ན། རིན་མེད་ཐོག་ཁ་པར་ཨང་གཅིག་གསུམ་ཀླད་ཀོར་ཀླད་ཀོར་གཉིས་གཉིས་བཞི་དྲུག་གསུམ་དྲུག་ཐོག Beyond Blue དང་ཁ་པར་ཨང

སེམས་ཁམས་མི་བདེ་བའི་གནད་དོན་ཐོག་ལས་འགུལ་སྤེལ་མཁན་གྱི་ཚོགས་པ། Beyond Blue། ཞེས་པའི་ལས་བྱེད Hall ལགས་ཀྱིས། ཁྱེད་རང་སོ་སོ་ལ་རོགས་སྐྱོར་དགོས་མཁོ་ཡོད་པ་དང་ཡང་ན། གཉེན་ཚན་གྱི་མགྲིན་ཚབ་བྱས་ནས་ང་ཚོར་ཁ་པར་གཏོང་ཆོག་ཅེས་ཁོང་མོས་འགྲེལ་བརྗོད་གནང་བར། མི་ཚོས་རང་ཉིད་ཀྱི་ནང་མི་དང་ཕྲུ་གུའི་མགྲིན་ཚབ་བྱས་ནས་ང་ཚོར་ཁ་པར་གཏོང་ཆོག་ང་ཚོའི་ཚོགས་པའི་དྲ་ཚིགས་སྟེང་ཁྱེད་ལ་ཕན་པའི་གནས་ཚུལ་མང་པོ་བཀོད་ཡོད་པ་མ་ཟད་གནས་ཚུལ་མང་པོ་ཞིག་ང་ཚོས་སྐད་ཡིག་འདྲ་མིན་ནང་ཕབ་སྒྱུར་བྱས་ཡོད། Alan Woodward ལགས་ནི Lifeline ཚོགས་པའི་འཆར་འགོད་དང་ཉམས་ཞིབ་སྡེ་ཚན་གྱི་འགན་འཛིན་ཡིན།

མདོར་བསྡུས་ནས་བཤད་ན། ང་ཚོ་ཚང་མ་མི་ཡིན་པའི་ཆ་ནས་སེམས་ཁམས་ལ་ཕོག་ཐུག་ཡོང་ངེས་རེད། མཁས་པའི་དཔྱད་ཞིབ་ལ་གཞིགས་ན་ཨོ་སི་ཀྲི་ལི་ཡའི་མི་ཕྱེད་ཀ་ཙམ་ལ་ཁོ་ཚོའི་མི་ཚེའི་ནང་དུས་ཚོད་ངེས་མེད་ཅིག་ལ་སེམས་ཁམས་འཕྲོད་བསྟེན་གྱི་དཀའ་ངལ་འཕྲད་པས་དེར་དོ་ཁུར་དང་རོགས་སྐྱོར་སྣོན་མ་དགོས་ཀྱི་ཡོད་པ་ཐོན་ཡོད། དེ་འདྲ་སོང་ཙང་ང་ཚོས་མི་ཚང་མར་རང་ཉིད་ལ་སེམས་ཁམས་འཕྲོད་བསྟེན་གྱི་རོགས་སྐྱོར་དགོས་ཚེ། དེར་འཛེམ་མེད་པར་བླང་དགོས་པར་སྐུལ་མ་བྱེད་བཞིན་ཡོད། གལ་སྲིད་ཁྱེད་ལ་སེམས་ཁམས་འཕྲོད་བསྟེན་གྱི་ལམ་སྟོན་དང་རོགས་སྐྱོར་དགོས་ཚེ། ཁ་པར་ཨང་གཅིག་གསུམ་ཀླད་ཀོར་ཀླད་ཀོར་གཉིས་གཉིས་བཞི་དྲུག་གསུམ་དྲུག་ཐོག Beyond Blue དང་ཁ་པར་ཨང་གཅིག་གསུམ་གཅིག་གཅིག་གཅིག་བཞིའི་ཐོག Lifeline ཚོགས་པ་ལ་གང་མགྱོགས་འབྲེལ་བ་གནང་ཆོག། གཟའ་འཁོར་འདིའི་ལེ་ཚན་དང་བསྟུན་ནས་སྐུ་ཞབས་བསོད་ནམས་རབ་དགའ་ལགས་སུ་ཁོ་རང་སྒེར་གྱི་མྱོང་ཚོར་སྐོར་བཅར་འདྲི་བྱས་ཡོད་པ་དེ་ལྷན་རྒྱས་ཀྱིས་མུ་མཐུད་ནས་གསན་རོགས་གནང།

བྱས་ནས་ཅིག་བལྟ་ཡོང་དུས་ཙམ་པ་ད་ད་ལྟ་བོད་པའི་སྐྱབས་བཅོལ་བ་ཨོ་སི་ཀྲི་ལ་སླེབས་མཁན་ད་གསར་དུ་འབྱོར་མཁན་དེ་ཚོ་མང་པོ་ཅིག་གི་ད་སེམས་ཁམས་ཀྱི་ད་འཕྲོད་བསྟེན་དེ་ཨ་ནེ་དེ་ག་འདྲས་རེད་མཐོང་གི་ད་ལྟ་དེ་ཅིག་ད་ལྟ་ཡག་པོ་ཚད་དང་ལྡན་པ་ཅིག་འདུག་ཡ་ཡང་མིན་ན་བོད་པ་མང་པོ་ལ་ཅིག་ཡང་སེམས་ཁམས་ཀྱི་དེ་དཀའ་ངལ་འཕྲད་ཀྱི་ཡོད་མཐོང་གི་འདུག་ང་དང་པོ་སླེབས་དུས་ཙམ་པ་ད་སོ་སོ
ག་ཟེར་གི་ད

ཨ་ནེ་ལས་དང་ཅོག་པ་ཡིན་དུས་ག་ལ་སོ་སོས་ད་རང་མགོ་མ་ཐོན་པ་དེ་འདྲ་ཆགས་དུས་ག་ལ། སེམས་ནང་ལ་ཡང་དཀའ་ངལ་ཤུགས་ཆེན་པོ་དེ་འཕྲད་ཀྱི་རེད་བསམ་ཡང་དེ་འདྲ་ཅིག་བྱུང་སོང། ཡིན་ན་ཡང་ད་འདི་ལ་སླེབས་ཚར་བའི་རྗེས་ལ་ཡང་ཨ་ནེ་ད་སེམས་བཟང་ཅན་གྱི་ཨ་ནེ་ད་བོད་པ་མང་པོ་ཅིག་ཐུག་བྱས་ཁོང་རྣམ་པ་ཚོ་གི་ཨ་ནེ་ངའི་གནས་སྟངས་ལ་གཟིགས་ནས་དེ་ནས་དཔེ་ང་ལ་ཨ་ད་ཅིག་གང་ཅིའི་ཐོག་ནས་ཡང་ཨ་ནེ་ཐུགས་ཆེན་རོགས་རམ་ཨ་ད་དཔེ་ཧ་ལས་པ་དེ་འདྲ་གནང་སོང། དེ་འདྲ་ཡིན་དུས་ག་ལ་ཨ་ནི་གཅིག་ད་ང་རང་གི་བསམ་ཚུལ་དང། ཅིག་ད་སྙིང་ནས་ཅིག་ད་ཡོང་གི་རེད་བསམ་ཡས་ཀྱི་འོ་ད་ས་དེ་འདྲ་རང་མ་བྱུང་བ་བྱས་འོ་དེ་འདྲ་ཅིག་བྱུང་སོང་ཡིན་ན་ཡང། དཀའ་ངལ་གཅིག་དེ་ག་རེ་ཟེར་ན་སྐད་མ་ཤེས་པ་དེ་ཡང་དཀའ་ངལ་ཆེན་པོ་ཅིག་རེད་ཤག་ག་རེ་ཟེར་ན་ད་ཡར་མར་འགྲོ་དགོས་ཡ་ད་ད་ག་རེ་ཡིན་ན་མོ་ད་ད་ང་ནི་ཆ་བཞག་པ་ཡིན་ན་ནད་པ་ཡིན་དུས་ག་ལ་སྨན་བརྟག་པ་རེད་སྨན་ཁང་འགྲོ་དགོས་ཡ་ད

ལུགས་སྲོལ་ཕལ་ཆེར་མི་གཉིས་ལས་ཀྱི་ཟེར་སྐོར་དག་ལུགས་སྲོལ་ཡོད་དང་ཡོད་ཀྱི་རེད་དེ་སྔ་བྱུང་མ་སོང་དེ་འདྲའི་འདྲ་པོ་བྱས་ང་རང་ངོས་ནས་ཨ་འདི་བ་ལ་དེའི་པར་རོ་ཐུ་བ་ལ་ད་ཅི་ང་ལ་རོགས་པ་བྱེད་མཁན་བོད་པ་མང་པོ་ཅིག་ངོ་ཤེས་ཙང་ཨ་ནི་ཁོང་རྣམ་པ་གི་ཨ་ན་ཁ་པར་བཏང་བྱས་ཨོ་ག་རེ་ག་རེ་ཨོ་སྨན་པ་དང་སྨན་པ་མ་རེད་ནར་སི་དེ་ཚོ་གི་ག་རེ་ག་རེ་བཤད་གི་ཡོད་མེད་ཨོ་དེ་ཚོ་ཚོ་ལ་སྐད་སྒྱུར་བྱེད་རོགས་བྱེད་ཟེར་ཨོ་དེ་འདྲ་བྱས་བྱས་ཨོ་དེ་འདྲ་བྱུང་སོང་ད་ཡིན་ན་ཡང་ད

ཨོ་དེ་ཚོ་གིས་ད། ལམ་སྟོན་མང་པོ་ཅིག་གནང་གནང་གི་འདུག་ད་ཅིག་ཆོག་རེད་འདི་རུ་བྱེད་ཀྱི་རེད་ཨ་འདྲ་བྱེད་ཀྱི་རེད་ད་ཡིག་ཆ་འདི་འདྲ་འདི་འདྲ་ཟེར་ཡ་ཡོད་རེད་འདི་འདྲ་འདི་འདྲ་བྱེད་ཀྱི་ཟེར། མང་པོ་ཅིག་གསུང་གི་འདུག་ཨོ་དེ་ཚོ་ལ་བརྟེན་བྱས་ནས་ཨ་ནི་དེ་འདྲ་དེ་འདྲ་བྱས་ཏེ། ག་ལེ་ག་ལེ་ག་ལེ་བྱས་ནས་རིམ་གྱིས་ཨ་ནི་དཀའ་ངལ་དེ་ཚོ་ཇེ་ཆུང་ཇེ་ཆུང་འགྲོ་ཡ་འདྲ་བོ། ཨོ་དེ་འདྲ་འདྲ་བོ་རེད་ཤག་ལགས། ལེགས། ཨ་ནེ། ད་བསོད་ནམས་རབ་རྒྱས་ལགས་ཁྱེད་རང་གིས་བྱས་ན་ད་ང་ཚོ་བོད་པའི་སྤྱི་ཚོགས་ནང་ལོགས་ལ་སྤྱི་ཡོངས་ཀྱིས་ཅིག་བཤད་ན་ད་ལྟ་ང་ཚོ་ད་འཕྲོད་བསྟེན་སྐོར་ལ་ཅིག་ཤུགས་རྒྱག་གི་ཡོད་ར། དེ་རེད་ལ། ཉུང་ཉུང་རེད་ཨ་ནེ་དམིགས་བསལ་གྱིས་ད་ད་ལྟ་ལུས་པོའི་འཕྲོད་བསྟེན་ད་ཕྱི་ཕྱི་ལོགས་ཀྱི་ད་གཟུགས་པོ་ཅིག་ན་ན་ཉལ་ན་ཚ་ན་ཡ་ད་དེ་འདྲ་ལ་ད་དོ་སྣང་ཡོད་ན་ཡང་སེམས་ཁམས་ཀྱི་འཕྲོད་བསྟེན་དེ་ལ་དེ་ཙམ་ཡང་ཅིག་དེ་ག་ལ་མི་དེ་ཚོ་ཡིན་ནའང་སེམས་ཁམས་ཀྱི་འཕྲོད་བསྟེན་ལ་སོ་སོ་དཀའ་ངལ་ཡོད་ན་ཡང་ཅིག་ཕར་བཤད་ཡ་ལ་ཅིག་འཚེར་སྣང་འདྲ་ཡོད་རྒྱུ་བྱས་ཨ་ནེ་ཡང་སེམས་ཁམས་དཀའ་ངལ་དེ་ད་སྤྱིར་བཏང་གི་ཡང་ང་ཚོ་ཕྱིའི་རྒྱལ་ཁབ་གཞན་པ་དང་འདྲ་བརྩི་བ་ཡིན་ན་བོད་པའི་ནང་ལོགས་ལ་སེམས་ཁམས་ཀྱི་དཀའ་ངལ་དེ་ཕལ་ཆེར་ཏི་ཆུང་བ་ཡོད་ཀྱི་རེད་འོན་ཏེ་ཡང་ཁྱེད་རང་གི་བསམ་པ་ལྟར་ཁྱེད་རང་ད་ལྟ་ནང་ཆོས་ཀྱི་འདི་ཚོའི་སློབ་གཉེར་བྱེད་མྱོང་ཡོད་རེད་དེ་འདྲ་ཡིན་དུས་ད་བོད་པའི་གི་ནང་ཆོས་འདི་གི་རྐྱེན་གྱིས་ད་བོད་པ་དེ་ཚོའི་ལ་དམིགས་བསལ་གྱི་སེམས་ཁམས་ཀྱི་ད་ད་སེམས་ཁམས་མ་བདེ་བ་ད་མཚམས་མཚམས་ཡོང་གི་ཡོད་རེད་ད་ཕྱི་ལོགས་ཀྱི་རྐྱེན་དང་ད་དེ་ནས་ད་དམིགས་བསལ་གྱི་ཡང་སེམས་ཁམས་ཀྱི་མ་བདེ་བ་ད་ཅིག་ཕྱི་རྒྱལ་གྱི་སེམས་ཁམས་མ་བདེ་བ་གི་ད་ཡོང་སྟངས་བྱེད་ཀྱི་ར་དེ་འདྲའི་འདྲ་པོ་ད་ཡང་བོད་པ་ལ་མེད་པ་འདི་ཨ་ནི་བོད་པའི་གི་ད་ནང་ཆོས་ཡོད་གི་ནང་ཆོས་གི་ད་ཅིག་དྲི་མ་ཡོད་ཙང་འདི་གི་རེད་ག་འདྲ་བསམ་གྱི་ཡོད་ན།
དེ་ཕལ་ཆེར་ད་ག་རང་རེད་དྲན་གྱི་འདུག་ག་རེ་བཤད་ན་ང་རང་ཚོ་བོད་པ་ཅིག་ཡིན་ཟེར་བའི་གཞུག་གུ་ལ་ཡ་ཨ་ནི་ནང་ཆོས་ཟེར་ཡ་དང་ལས་རྒྱུ་འབྲས་ཟེར་ཡ་དང་སྐྱེ་བ་སྔ་ཕྱི་ཟེར་ཡ་ཅིག་ཁོ་རང་པའི་རང་བཞིན་གྱི་ཁས་ལེན་དེ་འདྲ་ཆགས་དུས་ཙམ་པ་ཨ་ནི་ཅིག་སོ་སོ་ལ་དཀའ་ངལ་བཟོད་དུ་མེད་པའི་དཀའ་ངལ་ཞིག་འཕྲད་ན་ཡང་ཨ་ནི་ད་ཅིག་བསམ་བློ་བཏང་ས་ཅིག་ག་རེ་ཡོད་རེད་ཟེར་ན་ཨོ་ད་འདི་ཡོང་གི་རེད་སྐྱེ་བ་སྔ་མ་ང་སྐྱེ་བ་གྲངས་མེད་པ་དང།

ཅིག་སྐྱེ་བ་སྔ་མ་ལས་ངན་པ་ཅིག་ལ་བརྟེན་ནས་དཀའ་ངལ་འདི་འདྲ་ཞིག་བྱུང་བ་རེད་བསམ་བསམ་ཅིག་བསམ་བློ་དེ་འདྲ་ཞིག་བཏང་ན། དེ་ཡང་ད་ཅིག་ཚེ་འདི་ལ་ཡང་སྨིན་པ་དེ་ཡང་ད་བས་རེད། ད་བསོད་ནམས་ཟེར་ན་འདྲ་སྐལ་བ་བཟང་པོ་ཅིག་རེད། ད་སྐྱེ་བ་རྗེས་མ་དཔེར་ན་ངན་འགྲོ་འདྲ་པོ་དང། དུད་འགྲོའི་ཐོག་ལ་ཨ་ནེ་རྣམ་སྨིན་དེ་འདྲ་ཞིག་སྨིན་པ་ཡིན་ན། ཨ་ནེ་ད་དཔེར་ན་ལྟ་སྐྱོང་བྱེད་སྨན་བཅོས་ཀྱི་ཐོག་ནས་ལྟ་སྐྱོང་བྱེད་མཁན་ཡོད་མ་རེད་སེམས་ཁམས་ཐོག་ནས་སྐད་ཆ་བཤད་མཁན་ཡོད་མ་རེད་དེ་ནང་བཞིན་གནས་མལ་དང་གང་ཅིའི་ཐད་ནས་དཀའ་ངལ་ཡོད་པ་དེ་འདྲ་ཅིག་རེད། ཚེ་འདི་མི་ལུས་ཐོག་ལ་དེ་འདྲ་ཅིག་སྨིན་དུས་སྒང་ལ་ཅིག་ཡོང་ཁུལ། ངན་འགྲོ་དེ་ཚོ་ལ་བལྟ་དུས་ཡང་སོ་སོ་མཐུན་རྐྱེན། ཧ་ཅང་ཡག་པོ་ཡིན་པ་བྱས། ཨོ། དེ་འདྲ་ཅིག་བསམ་བློ་བཏང་ཐུབ་ཀྱི་རེད་ད་དེ་ནང་བཞིན་དེང་སང་ལུང་པ་གཞན་དག་ད་དཔེར་ན་ཨ་ཕ་རི་ཀ་འདྲ་ཆ་བཞག་ན་ནི་གནས་སྟངས་སྐྱོ་པོ་སྨན་བཅོས་མཐུན་རྐྱེན་སྐྱོ་པོ་ཟ་ཡག་སྐྱོ་པོ་བསྡད་ས་སྐྱོ་པོ་ད་གང་ཅིའི་ཐད་ནས་དཀའ་ངལ་དཔེ་ཤུགས་ཆེན་པོ་དེ་འདྲ་ཡོད་མཁན་གྱི་གནས་སྟངས་ལུང་པ་དེ་འདྲ་ཀྱི་ད་དུས་སུ་འདྲ་མི་འདྲ་མང་པོ་ཅིག་གོ་ཡག་དང་ཐོས་ཡག་དེ་འདྲ་ཅིག་ཡོང་དུས་སོ་སོའི་བསམ་བློ་བཏང་དུས་ཡང་ཅིག་དགའ་ཚོར་དང་སོ་སོར་སྤོབས་པ་འདྲ་པོ་སྐྱེས་བྱས་ད

ཨ་ནེ་དཔེར་ན་ཕྱི་རྒྱལ་དུ་སོན་འདྲ་ཆ་བཞག་པ་ན་ད་ཕྱི་རྒྱལ་ཟེར་ན་མི་འདུག་ད་ནང་ཆོས་ཀྱི་ཁས་མི་ལེན་གི་ཟེར་ན་འདྲ་ནང་ཆོས་མི་ཤེས་གི་དུ་སོན་ད་བསམ་བློ་བཏང་དང་བལྟས་པ་ཡིན་ན་འོ་ང་ག་རེ་ཡིན་ན་ང་གཅིག་པུ་འདི་འདྲ་རྒྱུ་ཡོང་གི་ག་རེ་ཡིན་ན་ག་རེ་ཡིན་ན་འདྲ་སོ་སོ་སོའི་དགྲ་བོ་འདྲ་པོ་བྱས་ད་སོ་སོ་སོའི་སྡུག་པོ་ཞེ་པོ་ཅིག་མཐོང་ནས་ཡ་ཨ་ནེ་ད་སོ་སོས་སོ་སོ་མེད་པ་བཟོ་ཡ་ད་དེ་འདྲ་མང་པོ་ཅིག་ཡོང་གི་རོགས་ལ་ཨ་ནེ།

ཨུནྡེས། ཨ་ནེ། ད་སྣམ་ར་བ་ལ་ད་ལྟ་ཨོ་སི་ཀྲི་ལི་ཡ་ལ་ད་བོད་པ་འདི་གསར་པ་སླེབས་མཁན་འདི་ཚོ་ལ་གལ་སྲིད་ད་ཁོང་ཚོ་ལ་ཅིག་དཀའ་ངལ་སེམས་ཀྱི་ཐོག་ནས་ད་དཀའ་ངལ་འདི་འཕྲད་བ་ཡིན་ན་ག་རེ་ཅིག་ཁ་ཆེ་ན་ན་ད་ཕལ་ཆེར་བོད་པ་མང་ཆེ་བ་ཅིག་ཅིག་ཆབ་སྲིད་བཙོན་པ་ཡིན་པ་དང་ཨ་ནེ་ཆབ་སྲིད་བཙོན་ཟུར་ཨ་ནེ་ཆབ་སྲིད་བཙོན་པ་གྱི་ད་འབྲེལ་ཡོད་དང་འབྲེལ་ཆགས་དེ་འདྲས་ཡིན་དུས་ཙམ་པ་ད་ཁོང་ཚོ་སོ་སོ་ངོས་ནས་ད་བཙོན་ཁང་ནང་བསྡད་མྱོང་མཁན་དང་ད་མནར་གཅོད་དང་དངོས་སུ་མྱོང་མྱོང་མཁན་དེ་འདྲས་རྐྱང་རྐྱང་ཡིན་དུས

ག་རེ་ག་རེ་ཡོད་མེད་དང་དེ་འདྲའི་ནི་ཁྱེད་རང་གི་ད་ལྟ་སོ་སོ་གི་ཅིག་ཤེས་ཀྱི་ཡོད་ན་ད་ལྟ་ག་བ་ག་བ་ལམ་སྟོན་བྱེད་མཁན་ག་བ་ལ་འགྲོ་དགོས་མེད་དང་དེ་འདྲའི་གི་གནས་ཚུལ་འགྲོ་གི་ཁྱེད་ཤེས་ཀྱི་ཡོད་ན། ད་ང་སླེབས་ནས་ཕལ་ཆེར་ལོ་གཅིག་ལྷག་ཙམ་འགྲོ་གི་རེད་དེ་ཡུལ་ལམ་འཕྲོ་ནས་འདུག་གཙང་བ་འདི་ག་ལ་ལམ་སྟོན་གནང་མཁན་ཏན་ཏན་འདུག་ག་རེ་ཟེར་ན་ད་གཞུང་གི་གང་ཟག་མི་རེ་ངོ་རེ་ལ་ཡང་ཨ་ནེ་ལུས་སེམས་ཀྱི་ཐོག་ལ་ཡང་དཀའ་ངལ་ག་རེ་ག་རེ་ཡོད་མེད། ཨ་ལན་གྱི་གནས་སྟངས་སྤྱིར་བཏང་གཞན་དག་གི་ཐོག་ལ་དཀའ་ངལ་ག་རེ་ཡོད་མེད་གཟིགས་རྟོག་བྱེད་མཁན་ཨ་དེ་འདྲའི་ཚོགས་པ་མང་པོ་ཞིག་འདུག་དཔེར་ན་ཨ་ད་ལྟ་ང་འདྲ་ཆ་བཞག་པ་ཡིན་ན། འཕྲོད་བསྟེན་ཐོག་ནས་ད་ལྟ་དེ་ལྟ་སྐྱོང་བྱེད་མཁན་སྨན་པ་ན་ཆུང་ཚད་ནས་ཁོ་ཚོ་ཡོད་ས་དེ་ཁ་ཁེ་སྡིག་པ་རང་བྱེད་ལགས་མོ་དེ་འོ་དེ་བྱས་ཨ་ནི་དེ་ནང་བཞིན་གྱི་ད་ཨེས་ཨེས་ཚོགས་པ་ཟེར་ཡག་འདྲ་བོ་དང། སི་ཏྲ་ཚོགས་པ་ཟེར་ཡག་འདྲ་པོ་དང་ཨ་དེ་འདྲ་མང་པོ་ཞིག་འདུག་ད་དཔེར་ན་སི་ཏྲ་ཚོགས་པ་འདྲ་ཆ་བཞག་པ་ཡིན་ན་སེམས་ཁམས་ཐོག་ནས་ཡང

ཧ་ཅང་མང་པོ་འདུག་ང་འདྲ་ཆ་བཞག་པ་ཡིན་ན་དང་པོ་སླེབས་དུས་ཙམ་པ་ཨ་ནི་ད་ཅིག་ག་གེ་ངོ་མི་ཤེས་ནས་དེ་འདྲ་བྱས་སྨན་ཁང་འགྲོ་དགོས་ཡ་དེ་འདྲ་མང་པོ་ཅིག་ཡོད་དུས་ཀྱི་མོ་ཊ་ཐོག་ནས་ཡ་མ་ཡར་སྐྱེལ་ཡ་དང་མར་བསུ་ཡ་དེ་ནང་བཞིན་ད་ཅིག་ཁ་ལག་བཟོ་བཟོ་ཨ་ནི་ང་འདྲ་ཅིག་ན་ཁ་ལག་དང་པོ་བཟོ་ཡ་དཀའ་ལས་འཕྲད་དུས་ཀ་ལ་ཨ་ནི་ཁ་ལག་བཟོ་བཟོ་ཁོ་རང་ཚོ་བཟོ་ནས་བྱེད་ཡ་དང་ཡང་ན་ནང་ལ་སྐད་བཏང་ཡ་ཨོ་དེ་དང་མཚུངས་པའི་དེ་ནས་ཅིག་བཞུགས་གི་ན་ང་འདྲ་ཆ་བཞག་པ་ན་འཕྲོད་བསྟེན་ཐོག་ནས་དཀའ་ངལ་མང་པོ་བྱུང་བྱས། དཔེར་ན། ད་ལྟ་ངང་པ་དཔའ་དང་བསོད་ནམས་ཐར་པ་གཉིས་ཀྱི་ནང་ལ་ཡང་ཁོ་གཉིས་ཀྱི་ཚོ་སྐད་བཏང་ཤ་ཚ་སྙིང་རྗེ་དགོངས་བྱས་ནས་འོ་བསྡུ་བྱས་ནས། ད་གང་འདི། དེ་དང་དེ་ནང་བཞིན་ཧ་ཅང་གི་པའི་བོད་པ་སེམས་བཟང་ཅན་མང་པོ་འདུག་དེ་འདི་ག་འདི་ཚོ་གི་ད་ཅིག་བཀའ་དྲིན་བསྐྱངས་ནས། ཞེ་པོ་དཀའ་ངལ་འཕྲད་ས་རེད་བསམ་ས་ནས་ཀྱི་ང་རང་གི་ད་ཚོར་སྣང་འདྲ་པོའི་ཐོག་ནས།

སེམས་ཁམས་འཕྲོད་བསྟེན་ཐོག་ནས་ཨ་ནི་དཀའ་ངལ་ག་རེ་འཕྲད་ཀྱི་ཡོད་མེད། དཀའ་ངལ་འཕྲད་དུས་ཙམ་པར་ཨ་ནི་རོགས་སྐྱོར་ག་བ་ག་བ་ལ་བླང་དགོས་མེད་བྱས་ནི་དམིགས་བསལ་གྱི་ད་སོ་སོའི་བོད་པའི་ད་བོད་རིགས་མཐུན་ཚོགས་རེད་ཨ་ནི་ཨོ་སི་ཀྲེ་ལི་ཡ་ནང་ལོགས་ལ་སྔ་ནས་སླེབས་མཁན་གྱི་ད་བོད་པ་རྙིང་པ་འདི་ཚོས་ཀྱི་ནི་ངོས་ནས་ནི་རོགས་སྐྱོར་ག་འདྲ་གནང་གི་ཡོད་མེད་ད་དེ་འདྲའི་སྐོར་ལ་ནི་དེ་གར་ཨེས་བི་ཨེས་བོད་སྐད་སྡེ་ཚན་ལ་ནི་བཀའ་མོལ་གནང་བ་ལ་ཐུགས་རྗེ་ཆེ།
ལགས་སོ་ཐུགས་རྗེ་གནང། ལྷན་རྒྱས་ཀྱིས SBS གཟའ་འཁོར་འདིའི་ལེ་ཚན་ལ་གསན་པར་བཀའ་དྲིན་ཆེ། གཟའ་འཁོར་འདིའི་རེས་གཟའ་ཕུར་བུ་སྤྱི་ཟླ་བཅུ་པའི་ཚེས་བཅུ་གཅིག་གི་དགོང་དྲོའི་ཆུ་ཚོད་བརྒྱད་དང་ཕྱེད་ཀའི་ཐོག SBS ཀྱི་སེམས་ཁམས་འཕྲོད་བསྟེན་དང་འབྲེལ་བའི་དངོས་བྱུང་གློག་བརྙན། How Mad Are You། ཞེས་པ་དེའི་ཆ་ཤས་དང་པོ་དེ SBS བརྙན་འཕྲིན་དུ་རྒྱང་བསྲིངས་ཞུས་ཡོད་པས་ལྷན་རྒྱས་ཀྱིས་གཟིགས་གནང་ཡོད་པ་ཞུ།